ཨེ་ཨེ་ལས་ཆོས་འབྱུང་གྲུ་གསུམ་ཉིས་བརྩེགས་ཀྱི་ནང་དུ་ཨ་ལས་ཟླ་བའི་དཀྱིལ་འཁོར་དཀར་ལ་དམར་བའི་མདངས་ཅན་གྱི་སྟེང་དུ་ཨོཾ་ཨོཾ་ཨོཾ་སརྦ་བུདྡྷ་ཌཱ་ཀི་ནཱི་ཡེ་བཛྲ་ཝརྞ་ནཱི་ཡེ་བཛྲ་བཻ་རོ་ཙ་ནཱི་ཡེ་ཧཱུྃ་ཧཱུྃ་ཧཱུྃ་ཕཊ་ཕཊ་ཕཊ་ཞེས་པའི་སྔགས་ཕྲེང་ཁ་དོག་དམར་པོ་གཡོན་སྐོར་དུ་འཁོད་པའི་བཅད་པ་རེད། ཨ་དེ་རེད་ད་མཚན་བཟོ་ཚུལ་ཡིན། སྔགས་ཕྲེང་དེ་ལ་སོང་གཏོང་དགོས་རེད། ད། བཾ་ཡིག་དེ་གིས་མ་བལྟས་དེ་ཡོད་རེད། མིག་གི་འོག་དེ་ཨེ་ཨེ་གཉིས་རྩ་གཅིག་ཨེ་གཅིག་ཕར་ལོག་གཅིག་ཚུར་ལོག་ཁོ་གཉིས་ཆོས་འབྱུང་ཉིས་བརྩེགས་ལ་གྱུར། དེའི་གི་དཀྱིལ་ལ་ཟླ་བའི་ཟླ་བ་ཟླ་བའི་དཀྱིལ་འཁོར་བཅས། དེ་གོང་ལ། དཀར་ལ་དམར་བའི་མདངས་འཕོ་བ་བཅས། དཀར་ལ་དམར་དམར་བའི་མདངས་འཕོ་བ་དེ་སངས་རྒྱས་ཡབ་ཡུམ་གྱི་བྱང་སེམས་དཀར་དམར་གྱི་ངོ་བོ་རེད། དེ་ཐོག་ལ་བས། ཡིག་འབྲུ་དཀར་དམར་གཉིས་བཀོད་པ་ཡིན་ན་ཡིག་འབྲུ་དམར་པོ་ཨོཾ་གསུམ་མའི་སྔགས་ཕྲེང་ཁ་དོག་དམར་པོ་རེད། དེའི་མདངས་དེ་ཟླ་བ་ལ་འཕོ་བའི་ཟླ་བ་ཡང་དཀར་དམར་རེད།

ཕཊ་ཕཊ་ཕཊ་གསུམ་ལ་ཕ་ཏྲ་ཕ་ཏྲ་སོགས་ཚད་ཕ་དང་ཏྲ་གསུམ་གཉིས་དྲུག་རེ་འོང་གི་རེད། དེ་འདྲའི་ཕྲལ་ནས་འོང་དུས་ཡི་གེ་བཞི་བཅུ་རེད། ཡི་གེ་བཞི་བཅུ་པོ་དེ་སྲོག་ལྡན་ཡིན་པའི་དབང་དུ་བྱས་ནས། ད་ཁོ་ལ་སྲོག་ཞུགས་པ་ཡིན་ཙང་སྲོག་སོ་སོར་ཕྲལ་ནས་སྲོག་བཞི་བཅུ་དང་ཡི་གེ་བཞི་བཅུ་བྱས་ནས་ལྡབ་ལོག་བྱས་འོང་དུས་བརྒྱད་བཅུ་རེ་འོང་གི་རེད། ད་བཀོད་དགོས་པ་མ་རེད།

དོན་འདི་ཡིན་དེ་ཡིན་དེ་ཡིན་བསམ་པ་གཏོང་དགོས་རེད། དེ་བྱས་ན་ཨ་ནི་མངོན་བྱང་ལྔ་བྱས་པས་ཡག་ཐག་གཅོད་ཀྱི་ཚང་འགྲོ་རེད། ཨ་དེ་འདྲ་བྱས་ན་མངོན་བྱང་ལྔ་པོ་དེ་ག་རེ་རེད་ཟེར་ན་ཡེ་ཤེས་ལྔ་ལས་མངོན་བྱང་ཟེར་དགོས་ཡག་དེ་མའི་ཁོག་པ་ནང་ལ་ཞུགས་ཚར་ནས་མེར་མེར་པོ་གོར་གོར་པོ་ནར་ནར་པོ་ལྟར་ལྟར་པོ་བྱས་མངལ་གྱི་སྐྱེ་གནས་ལྔ་གནས་སྐབས་ལྔ་དེ་མཚོན་པ་རེད། ད་ངས་ནང་ལས་པའི་འདྲ་པོ་འུར་འདྲ་པོ་འདྲ་པོ་ཅིག་ཆོས་མཐུན་རྒྱག་རྒྱུ་ཡོད་ཅིག་སྒོམ་གྱི་ཡོད་རེད། དག་སྦྱོར་རྒྱག་པ་མ་རེད་ཆོས་མཐུན་རྒྱག་པ་རེད།

ང་རྡོ་རྗེ་རྣལ་འབྱོར་མ་རགས་པའི་རགས་པའི་སྤྲུལ་སྐུ་རྡོ་རྗེ་རྣལ་འབྱོར་མ་སངས་རྒྱས་དངོས་དེ་ང་ཡིན། བསམ་ང་རྒྱལ་ཡག་པོ་བྱས་བཟུང། ང་རྒྱལ་བཟུང་དུས་མ་ཡིན་ཡིན་ཁག་ཡིན་བསམ་དྲན་གྱི་ཡོད་མ་རེད་ཡིན་དང་ཡིན་བསམ་དྲན་དགོས་རེད་ཡོང། མ་ཡིན་མ་ཡིན་ཡིན་ཁག་མོས་པ་ཡིད་བྱེད་ཡིན་བསམ་དྲན་གྱི་ཡོད་མ་རེད་བྱས་ཅི་ལྟར་མོས་པ་ཡིད་བྱེད་བྱས་པ་རེད་རེད་དེ་ཡིན་ནའི།

ཨང་རྟགས་དེ་འདྲ་གི་བས་བསྐོར་བས་ད་ཞག་གི་དེ་ཚོའི་མདུན་ལ་ཞིག་བྱ་བཞག་པོར་དང་དེ་བཞག་ན་ད་ཆོས་འབྱུང་གྲུ་གསུམ་དེའི་གཟུགས་ཅིག་རང་གི་མདུན་དེ་ཞག་བློ་དེ། ད་ཆོས་འབྱུང་གྲུ་གསུམ་ཆོས་འབྱུང་གྲུ་གསུམ་གྱི་ཁྱད་ཀ་ཙི་གཅིག་ལ་དེར་སྣ་ཚོགས་པད་མ་དང་ཉི་མའི་གདན། སྣ་ཚོགས་པད་མ་དང་ཉི་མའི་དཀྱིལ་འཁོར་གྱི་སྟེང་དུ་དེ་ནས་འཇིགས་བྱེད་དང་དུས་མཚན་མནན་པའི་ཞབས་གནོན་གཉིས། ཞབས་གནོན་གཉིས་པོ་དེ་བདེ་མཆོག་དང་གཅིག་པ་རེད་ཞབས་གནོན་རེད་དེ། བདེ་མཆོག་དང་བསྡུར་ཙམ་ན།

ཞལ་ནན་གྱི་ཡལ་བའི་སྒྲས་ནི་ལྷ་ལ་ཡང་ཚེ་ཚད་སྟོང་བརྡལ་ཁེར་འདྲ་བུ་དེ་འདྲ་མི་རུང་བ་རེད། ཡང་དེང་ལ་ཁམས་པ་གསུམ་གྱིས་བཞེངས་པའི་ལྷ་ཁང་དེ་བཞེངས་ཚུལ་ནང་ནས་ཁམས་པ་སྤུན་ཟུང། ངེད་མ་ཁམས་པ་སྤུན་གསུམ་བྱུང་བ་རེད་འདི། བཀའ་བརྒྱུད་དྭགས་པོ་ལྷ་རྗེ་མི་ལ་རས་པའི་དངོས་སློབ་བསྟན་པ་འཛིན་མཁན་ཡོད་དོ་མེད་དོ་དྭགས་ལྷ་སྒམ་པོ་ཕྱག་བཏབ་མཁན་ཁོང་ལ་སློབ་མ། སློབ་མ་གསུམ་བྱུང་ཡོད་སློབ་མ་བཞི་བྱུང་ཡོད་རེད། ཁམས་པ་སྤུན་གསུངས། ཁམས་པ་སྤུན་གསུངས་ཁམས་ལ་མ་ཕེབས་ནས་ཡང་ཏིང་གི་ཕར་ངོས་དེ་ས་ཁོངས་གཏོགས་གཏོགས་བྱེད་བཞིན་ཡོད་རེད། ངས་མ་དེ་རྐུ་མ་ཇག་པ་མང་པོ་བཞག་སྟེ་ལྷ་ཁང་མེ་སྲེག་བཏང་བཞག་པ་རེད། ལྷ་ཁང་མེ་སྲེག་བཏང་ནས་བཟུང་པ་ཅིག་ཡོད་ད་ལྷ་ཁང་དེ་འཐུང་ས་གྲོང་ཚོ་ཁག་བཞི་དུ་ཕྱེ་བ་རེད་ཁོ་རང་བཏགས་ཏེ་ཕྱེ་ཡོད་རེད་བྲག་ཟ་ཡིན་ཅི་ཟ་མདུན་དུ་ཆུ་བར་ཅི་ཡོད་རེད་དེའི་ཡ་ཐོད་དུ་ཕྱེ་ཡོད་རེད་མ་ཚད། དུས་གསུམ་ལྕགས་ནས་སྤུ་གུ་སྐྱེས་ནས་འགོ་ཐོན་མཁན་བྱུང་མི་འདུག། ང་གང་ལ་འདུག་དུས་སུ་གནས་ཀྱི་རུ་ཤ། ཡང་ཏིག་མགུ་བ་དེ་ཡང་ཆེན་པོ་འདུག། ཡིན་ནས་ཚུལ་མིན་སྐྱོན་ཡ་བ་ཡ་བ་ཚུལ་བླངས་ནི་ཡག་པོ་འདུག་བ། ང་ཚོ་གྲྭ་ས་ཡི་གླིང་ཀོ་རིན་མཇལ་བ་ཡིན་ཟེར་དུས་ཙང་ནི་ཨ་ནི་གྲོང་ཆུང་བ་ལས་ལྷག་ཙིག་གི་ལས་ཀ་བྱེད་མཁན་ཚོའི་ཉག་པ་ཕྲུག་ནི།

མང་པོ་ཞེ་དྲག་ཡོད་རེ་གྲུབ་མ་ནས་ལ་གྲུབ་མ་མ་བུ་སྤ་འདེ་བྱེད་ན་ད་ལྐུག་རྟགས་ནི་ལྐུག་རྟགས་སེ་བུ་རེ་ཡག་པོ་ནི་ཡག་པོ་འདུག་དེ་དེ་འདྲ་ཟེར་བྱས་ནས་དེ་ནས་སྐྱེད་ཚལ་དེ་ལས་རྒྱས་པ་གྲྭ་ཚང་ཕྱག་མཛོད་ཟེར་ཡག་རེ་ཟེར་ཙམ་ལ་ས་ཆུ་ལ་ཡོད་པ་ལ་ཆགས་ཀྱང་ང་ཚོ་སེམས་འཚོ་བའི་རིང་ལ་ངས་འདུག་འོག་སེ་རྩིག་བ་ཡིན་གྱི་རབ་གསལ་ནང་ལ་རྩམ་པ་སྒྱེ་མོ་ཉི་ཤུ་རྩ་བརྒྱད་འདུག་ཨ་མཆོང་རྩམ་པ་འདི་ག་ཚོད་བཏགས་ནས་ག་རེ་བྱེད་བྱ་སེ་མ་རེད་མོས་མི་ཚེའི་ཚུགས་ཀྱི་ཞེ་འདས་རྒྱག་འོང་རེད་ས། རྒྱབ་ནས་ཨ་འདི་ག་རེ་བྱེད་དགོས་རེད་ཟེར་ད་ཨི་འདི་རྩམ་པ་ཕོགས་རྒྱག་དགོས་རེད་བྱེད་ངེས་ཚུལ་ལ་གཏོར་མ་དེ་ཆེན་པོ་བཟོས་གཅིག་ད་རྒྱག་དགོས་རེད་ས། གཏོར་མ་ཆེན་པོ་ཚེ་གི་མར་ཞལ་ཟས་མང་སང་སང་སོ་ལྷ་ལ་བག་ཕུལ་ཞུ་ཟེར་བ་དེ་འདྲ་ཟེར་ཟེར་བ་རེད། དེ་མ་གཏོགས་ཟ་ཆོག་གི་མི་འདུག་བྱས་ཙང་དེ་ཡང་ཅིག་བྱས་དུས་དགེ་འདུན་ལས་བྱེད་ཚོ་ཧ་ཅང་སྤུས་དག་རེད་སྤུས་དག་པོ་ཞེ་དྲག་འདུག་དེ་འདྲ་བྱེད་དགོས་རེད་ད་ང་ཚོ་སུན་གནས་བྱས་པའི་དགོན་བདག་དེ་འཆི་བ་ཡི་ཞལ་སོ།

རི་འདི་ལས་རི་ཆུ་ཡོངས་སུ་བརྟས་ཀྱང་ད་དེ་བ་ཆུ་ཆུ་མི་ཙའོ་ཡང་ན། ཡང་འདི་དག་ལ་སྲི་ནན་ཅེས་བྱ་བ་རེད། ད་དེ་ལོ་ནི་པུ་གུ་ཡིད་ཀྱིས་ཞག་འཕེན་པ་དེ་འདུག། ལྷ་ཁང་དེ་ནང་དུ་ཕྱིན་པར་ཞག་པོ་གཅིག་བསྡད་པ་རེད། ང་ཚོ། འགོ་བྱེད་པ་ཚོ་ང་ཚོ་དེད་འགྲོ། ལྷ་ཁང་ནི་ལས་ནི། རྩམ་པ་ཁས་རྒྱས་པ་རེད་ཁོ་ཚོས། རྩམ་པ་ལས། བྱ་མ་དང། མ། ལས་མ་ཁས་ཤ་ནི་ཡིན་ནའོ། འདིར།

ཚ་ཆེན་པོ་བྱིན་ཞིང་ད་ཞག་སྣོད་དུ་གཟི་བརྗིད་རྫིག་འགྲོ་ལྷ་བྲིས་པ་ཡག་པོ་རེད། དཔལ་ལྷ་ཁོ་རང་ལས་ལྡོག་ཟེར་བ་ཁྲོ་བཞི་པོ་བཟོ་པའི་མིག་ཟུར་ཡར་བགྲད་དེ་མཁན་འདྲ་བོ་ད་དེ་དེ་རེད་མི་འདུག་ཟེར་མཁན་མ་བྱུང། དཔལ་གནས་རྒྱལ་གནས་རྒྱལ་ལས་གནས་རྒྱ་རྫིག་པ་བྱས་ནས་ལྟོ་བ་ཟིན་མི་རུང་ཅེས་པ་རེད། དེ་ག་ནང་བཞིན་གནས་རྒྱལ་ལས་གནས་རྒྱ་ཞལ་ཕྱག་མང་བ་གཅིག་མི་རིགས་སི་ཏན་འདྲི་ཡིན་ཅེས་ང་ཚོ་འདི་རྣལ་འབྱོར་མ་ལ་ཞབས་མནན་ལག་པ་གཉིས་བྱས་པ་རེད། ལག་པ་གཉིས་ལ་ཕྱག་མཚན་མེད་ནས་བྲིས་པ་རེད་ཐལ་མོ་སྦྱར་བཞག་བྲིས་པ་རེད། མོ་ཡ། འཇིགས་བྱེད་དུས་མཚན་གཉིས་པོ་དེ་ཡིན། དབང་ཕྱུག་ཡབ་ཡུམ་གཉིས་རེད། ལྷ་དབང་ཕྱུག་དང་ལྷ་མོ་དུས་མཚན་མ་གཉིས་རེད། དབང་ཕྱུག་ཡབ་ཡུམ་གཉིས་བཏུལ་མཁན་དེ་བདེ་མཆོག་རེད། དེ་ལོ་རྒྱུས་དེ་བདེ་མཆོག་གི་ཆོས་འབྱུང་བཤད་ཡོད་རེད། སྔ་མ་དཔེ། དབང་ཕྱུག་ཡབ་ཡུམ་གཉིས་རི་རབ་ཀྱི

ཁོ་རང་ལྷ་དབང་ཕྱུག་ལ་ཆུང་མ་བརྒྱད་རི་རབ་ཀྱི་རྩེ་ལ་བཙས། དེ་འདྲ་བྱས་ན་འདུལ་བའི་དུས་ལ་མ་བབ་བར་དུ་སངས་རྒྱས་ཚོས་ཀྱང་འདུལ་གྱི་ཡོད་མ་རེད། ནམ་ཞིག་དུས་ལ་བབ་ཡོང་དུས་ཨ་ནི་ཧེ་རུ་ཀ་གིས་བཏུལ་བ་རེད། ཨ་ནི་ཧེ་རུ་ཀ་གིས་བཏུལ་ནས་གཙོ་བོ་དབང་ཕྱུག་ཡབ་ཡུམ་གཉིས་སངས་རྒྱས་ནས་ཞབས་ལ་བཅུག་པ་རེད། ཞབས་ནོན་བྱས་པ་རེད། དངོས་ཡོད་སྟོང་ཚོད་འཇོག་ནས་མནན་པ་མ་རེད། ཞབས་ནོན་བྱས་ནས་ཕལ་ཆེ་བ་གཅིག་རང་གི་ལུས་གདན་ལ་ཕུལ་བ་རེད།

ཡང་དཀྱིལ་འཁོར་ཚོ་འདོན་དུས་ཙམ་ན། ག་ག་ག་ཏ་ཡ་ག་ཏ་ཡ་སོགས་པ་པང་ཟེར་ཅིང་ཕུབ་བཏབ་ནས་པའི་འབྲུབ་ཁུང་ནང་བཅུག་ཕུར་བུ་བཏབ་ཟེར་གྱི་ཡོད་རེད་དེ་ཕྱོགས་སྐྱོང་བཅོ་ལྔ་རེད། ཕྱོགས་སྐྱོང་བཅོ་ལྔ་ཕུར་བུ་བཏབ་ཡ་དེ་ནག་ཕྱོགས་པ་རེད་ཁོ་ལ་དཀར་ནག་གཉིས་ཡོད་རེད། ཨ་དེའི་བཟོ་གྲབ་བྱས་ནས་པའི་ལྟ་ན་རྒྱལ་རྒྱལ་རྫོངས་གཏོང་དུས་བྱེད་པོ་དང་རྒྱལ་པོ་གི་གནོད་པ་དང་རྒྱལ་པོ་པེ་དཀར་གནོད་པ་བྱེད་མཁན་རེད་བ། རྒྱལ་པོ་པེ་དཀར་ནི་ལ་སོགས་རྒྱལ་རྫོངས་གཏོང་སྡེ་ལུས། རྒྱལ་མདོས་དེ་ཡི་ཞང་རྒྱལ་མདོས་གཏོང་བའི་ཉིང་ཁུ་ཨ་ལི་རྒྱལ་མདོས་མ་བཏང་གོང་ལ་རྒྱལ་གསོལ་ཅིག་གཏོང་ཡོང། རྒྱལ་གསོལ་འདི་རྒྱལ་པོ་པེ་དཀར་མ་ལུས་འཁོར་དང་བཅས་པ་མདོས་ལ་བཞག་ནས་རྒྱལ་གསོལ་བཏང་སྔགས་བཏོན། གསེར་སྐྱེམས་ཕུལ། དེ་ཚར་སོང་ནས་ནི་མདོས་ཁོ་རང་དང་རྒྱལ་པོ་པེ་དཀར་བཅས། དབུས་སུ་རྒྱལ་པོ་པེ་དཀར་གླང་ཆེན་ཞོན་མཁན་བཅས་སྣ་ཁྲིད་ཕྱི་ཁྲིད་གཉིས་བཅས་ཚང་མ་དར་ལག་བཅས་ཁོ་རང་ཚོ་ནང་མི་དགུ་ཡོད་རེད།

ཚོགས་བདག་དང་ཧ་ཅང་གི་པའི་སྟོབས་ཆེན་པོ། ཚོགས་བདག་མགོ་གླང་པོ་ཆེ་བྱེད་དགོས་ཡ་དེ་དང་པོ་དབང་ཕྱུག་ལྷ་རེད་པ་དེ་མིན་ལྷ་གླང་པོ་ཆེ་མགོ་ཡོད་ཀྱི་མ་རེད་དེ། ལྷ་མ་ཡིན་གྱི་དམག་སླེབས་འོང་ནས། འཛིང་འགྲོ་ཁ་བཅད། མགོ་བཅད་དེ་མགོ་བརླག་པ་རེད། ཨ་མགོ་རུམ་རེད་འགྲོ། ཨ་ཡག་ཁས་ལེན་འོང་དེ། ལྷ་གི་སྨན་པ་གིས་ད་ལྟའི་བར་དུ་མགོ་གསར་པ་ཅིག་རྒྱག་རྒྱུ་བྱུང་འདི་ཤི་ཡག་མི་འདུག་ད་ལྟ་སྐྱོན་མི་འདུག་ཟེར་མཁན་བྱུང་བ་རེད། དབང་ཕྱུག་དབང་ཆེན་པོ་ཡིན་ཙང་གཡོག་པོ་ཅིག་བཏང་སྟེ་མར་སོང་ལམ་ཁར་སུ་འདྲ་ཅིག་ཐུག་སོང་ན་མགོ་བཅད་ཁུར་ཤོག་བྱས་པ་རེད། ལྷ་གཅིག་ཐུག་རུང་བྱས་ནས་བཅད་མི་དགོས་རེད་པ། ཁོ་ཡུམ་ཡིན་མ་འདོད་ན་གླང་ཆེན་ཕྲུ་གུ་ཞིག་ཐུག་བྱས་པ་རེད། གླང་ཆེན་ཕྲུ་གུ་ནི་མགོ་བཅད་ཁུར་ཡོང་བ་རེད་དེ་ནས་ཡག་གི་གླང་ཆེན་ཕྲུ་གུ་མགོ་བཅད་ནས་ཁུར་ཡོང་དེ་གླང་མགོ་རེད་གསུང་བ་རེད།

ཨ་འདི་འགྲོ་བའི་གོ་དེ་ཙམ་གཡོག་པོ་ཚོས་པའི་གྲ་སྒྲིག་འདྲ་པོ་བྱས་ནང་ལོག་ལ་སྒུག་བསྡད་ནས། ཨ་ཁོ་རང་ཡར་ཕེབས་ཡོང་གི་འདུག་ནས་ཕྱི་ལོག་མར་དོན་ནས་བའི་བསུ་བ་བྱེད་དགོས་རེད། དེ་ནས་ཡུན་རིང་པོ་བར་དུ་ཁོས་བགེགས་ཀྱི་རྒྱལ་པོ་བྱས་ནས་གནོད་བྱས་ནས་དེ་འདྲ་ཟེར་བསྡད་པ་རེད། དུས་ལ་བབ། ཨ་ཉི་མ་གཅིག་ད་ཁོ་བཏུལ་རན་ནས་དུས་ལ་བབ་ཡོང་དུས། བཏུལ་མཁན་དེ་སྤྱན་རས་གཟིགས་ཀྱིས་བཏུལ་བ་རེད། ཁོ་ཁོ་ཡང་འགྲོ་དུས་བར་དུ་ལ་ཡང་ཁོ་རང་འདྲ་པོ་ཅིག་ལ་སྤྲུལ་ནས་ཡར་ཕེབས་སོང་བ་རེད། ཡང་གླང་མགོ་བྱས་སྤྲུལ། ཁོ་ཚོའི་བསམ་ན་ཁོ་ཚོའི་ཇོ་ཇོ་ཕེབས་སོང་བསམ་བྱས། ཡར་བསུ་བ་བྱས། ཡར་གདན་འདྲེན་ཞུས། ད་ད་རིང་ང་འདྲ་པོ་ཅིག་སླེབས་ཡོང་བ་རྩ་ནས་མ་གཏོགས་སྒོ་ཡག་པོ་རྒྱག་ཤོག་བྱས་པ་རེད་མིན། སྒོར་ཕར་བརྒྱག་བཞག་འཛུལ་དེ། ད་ཡ་གི་ཕོ་བྲང་ལ་བཞུགས་དེ་རེད་སྤྱན་རས་གཟིགས། གླང་མགོ་བཅས་ཚོགས་བདག་ནང་བཞིན་བྱས་དེ་བཞག་པ་རེད། ད་འདིར་ཚོགས་བདག་ངོ་མ་ཡོང་དུས་བསུ་མཁན་མེད། སྒོ་བརྩི་བ་ས་ནས་གཡོག་པོ་འདི་བྱས་ཅེས་སྡོང་བུ་གཏོར་དགོས་སམ། བརྩི་བ་ས་ནས་ཡོང་དུས་སྒོ་ཕྱེ་རོགས་མི་བྱེད་གཡོག་པོ་ཁྱི་བྱེད་འདི་བྱེད་རེད། སྒོ་མ་ཕྱེ་དང་སྒོ་བརྡུངས། སྒོ་གཙང་གཙང་སུ་ཡིན་པ་དང་སུ་ཡིན་མ་ཟེར་ཨ་ནི་ཁྱོད་ཚོ་སྒོ་ཕྱེ་གི་མེད་པས་ང་ཡོང་གི་ཡོད་ཟེར། ཁྱོད་ངན་པ་ག་རེ་ཡིན་པ་ཟེར། ང་ཚོ་རྗེ་བོ་ད་གིན་ནས་ཕེབས་ས་སོ་ཁྱོད་མང་སྐྱོ་བྱས་པ་རེད། ཨ་ནི། ག་རེ་བྱས་ནས་ཤུགས་ཆེ་ཆུང་རུབ་ཤོག་ཙང་ཁོས་སྒོ་གཏོར་ནས་ཡར་འཛུལ་ཡོང་པ་རེད། ཡང་རྩེ་ནག་རྒྱལ་པོ་དག་གི་སླད་སུ་ག་འགྲོ་ཅི་སླད་བ་ཡིན་སང་ཨ་ནི་གཡོག་པོ་མ་གཏོང་བར་ཅི་ཡང་འཛུལ་ནས་གཡོག་པོ་ལ་ལྟ་ས་འགྲོ་ཟེར་ཁོ་རང་འགྲོ་བར་བྱེད་ཀྱི་བསྡད་ཡོད་རེད། ཨ་ནི་ཕྱིས་ཆད་དུ་སྤྱན་རས་པུ་མེ་ནི་དུས་ལ་བབས་པ་ཡིན་ཙང་ལམ་སང་ད་གའ་སྤྱན་རས་གཟིགས་ཀྱིས་བཏུལ་སྤྱན་རས་གཟིགས་ཀྱིས་ཁོ་རང་སངས་རྒྱས་ཀྱི་ས་ལ་བཀོད། ཁོ་རང་གི་འཁོར་བ་རྣམས་ལ་སྤྱན་རས་གཟིགས་ཀྱི་ཐུགས་ཀྱི་བར་འཛུལ། གཅིག་རེད་གསུངས་པ་རེད། དེ་ནས་སུ་ལ་དགེ་རྒྱལ་དེ་མིན་ནོར་ལྷ་རེད་གསུངས།

དབང་ཕྱུག་གིས་སྡིག་པ་མང་པོ་བསགས་ཚར་ས་ད་ང་སྡིག་པ་སྦྱོང་འགྲོ་གི་ཡིན་ཅེས་པ་རེད། ཨ་སྡིག་པ་སྦྱོང་ས་ལ་སྐྱེ་དམན་དང་ཕུ་གུ་དང་གང་ག་ཆགས་ལེན་འགྲོ་ན་སྦྱོང་འགྲོ་རེད། ཁྱད་པར་འཕགས་བསྟོད་ནང་ལ་དཀའ་ཐུབ་པ་ཚོ་གང་ག་ལོག་པའི་དཀའ་བ་སྤྱད་སྒོམ་རྒྱག་འགྲོ་ས་ལ་བུད་མེད་ཁྲིད་དེ་འགྲོ་རེད། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་པའི་བུད་མེད་དྲུག་ཁྲི་ཡིན་པ་ཡི་དྭགས་བཙུན་མོ་མང་པོ་ཞེ་ཅིག་ཡོད་རེད། གཅིག་ཀྱང་མ་ཁྲིད་གང་ག་སྤངས་ནས་རབ་བྱུང་ལ་གཤེགས་པ་རེད་ཁྱད་པར་གཅིག། ད་ཁྱད་པར་འཕགས་བསྟོད་ཀྱི་ཕྱི་རོལ་པའི་ལྷ་དང་སངས་རྒྱས་ཀྱི་ཁྱད་པར་བཤད་ཡ་དེ་ཁྱད་པར་འཕགས་བསྟོད་མགོ་གཞུག་རྩ་འགྲེལ་དེ་རེད་དེ་ང་ཚོ་ད་འདི་བཤད་རྒྱུ་ཡོད་མཁན་ཕལ་ཆེར་ད་ཡོད་ཀྱི་རེད་དེ་སྔ་ཁྱད་པར་འཕགས་བསྟོད་ལ་འཆད་ཉན་ཞིབ་པོ་མ་བྱས་རེད་དགེ་བཤེས་ལགས་ལ་གསུངས་རྒྱུ་ཡོད་ཁྱེད་རང་ཚོ་མཁན་རིན་པོ་ཆེ་ལ་ཁྱད་པར་འཕགས་བསྟོད་ཁྲིད་ཡོད་རེད་ཁྱད་པར་འཕགས་བསྟོད་དེ་སློབ་དཔོན་ཤེས་རབ་གོ་ཆ་མ་རེད་མཐོ་བཙུན་གྲུབ་རྗེ་གིས་མཛད་པ་རེད།

གཙུག་ལག་ཁང། རྡོ་རྗེ་གདན་གི་གཙུག་ལག་ཁང་བཞེངས། དེ་ནང་གི་ཇོ་བོ་བྱང་ཆུབ་ཆེན་པོ་དེ་བཞེངས་མཁན་དེ་རེད། དེ་མ་བཞེངས་གོང་ལ། ཨ་ནེ་སོ་སོ་གི་བའི་ལྷ་བཞེངས་གི་ཡིན། ཁོ་ཚོ་ཕྱི་ནང་གི་ཆོས་ལ་རྩོད་དེ། ནང་པའི་ཆོས་ཡག་ཟེར་ཕྱི་རོལ་པའི་ཆོས་ཡག་ཟེར། མཐོ་བཙུན་གྲུབ་རྗེ་ཁོ་རང་གཉིས་རྩོད་མཁན་མ་རེད་འོ་རེད་དེ་ཁག་ཁག་ཡིན། ཁོ་གཉིས་དཔེ་ཆ་ཡག་ཐག་གི་ཆོད་རིག་པ་དཔེ་རྣོ་ཐག་གི་ཆོད། ཞེ་པོ་ཅིག་མཁས་པ་ཆགས་ནས་དཔེ་ཆ་ཞེ་དྲག་ཤེས་ཙང་ཨོ་ད་ང་ཚོ་ཕྱི་རོལ་པ་རེད་ཡིན་རྒྱུ། ཕྱི་རོལ་པའི་གྲུབ་མཐའ་འདི་ལ་བས། ཡག་འདུག་ཁ་ཕོ་ཅིག་བཤད་བཞག་འདུག་དེ་ཕུགས་ཡག་པོ་མི་འདུག་ནང་པའི་གྲུབ་མཐའ་རང་བཟང་བ་འདུག་ཁོ་གཉིས་ཀྱིས་ཨང་ག་རེ་བྱས་ནས་བས། དེ་མ་རེད་དུས་ཨ་མས་བྱེད་ཡག་རིག་པ་མེད་ནས་རྐང་མགྱོགས་པའི་རྩི་བྱུགས་ནས་ལྷ་དབང་ཕྱུག་ལ་སྐད་ཆ་དྲི་གར་གཏོང་བ་རེད། བུ་གཅིག་གིས་ཕྱི་རོལ་པ་བཟང་ཟེར་མེད་འགྲོ་བ་དང།

ངས་ཡང་པའི་སྐྱེ་བ་ཕྱི་མ་གི་བསམ་བློ་བཏང་ནས་པའི་དགྲ་བཅོམ་པ་དེ་འདྲའི་ཞུ་ང་ནང་པའི་ཆོས་བསྒོམས་སྡིག་པ་སྦྱོང་གི་ཡོད་རེད་དུ་གསུངས་པ་རེད། དེ་ནས་ཡང་རྒྱ་གར་དུ་ཡོང་སྟངས་སོགས་ལ་གང་ཞིང་པའི་ལོ་རྒྱུས་མང་པོ་ཡོད་རེད། དེ་ནས་པའི་སངས་རྒྱས་ལ་བསྟོད་པ་བྱས་ནས་གཅིག་གི་ཁྱད་པར་འཕགས་བསྟོད་དེ་པའི་མུ་སྟེགས་པའི་ལྷ་དང་དྲང་སྲོང་དང།

ང་ཚོ་གླིང་ག་གཏོང་འགྲོ་རྒྱུ་ལས་ཀྱང་སྲིད་པའི་དེ་ཉིད་ཤེས་པ་ན། བྱང་ཆུབ་སེམས་དཔའ་སེམས་ཅན་དོན་དུ་དམྱལ་བ་མནར་མེད་ན་ཕལ་ཆེར་དེ་ལ་སྤྲོ་ཡོད་རེད། ད་དགའ་ཞིང་སྤྲོ་ཞིང་འཇུག་གི་ཡོད་རེད། དེ་འདྲའི་ཡིད་རྩ་བའི་ཐུགས་རྗེ་ཆེན་པོའི་གཞན་དབང་གིས་ཉིད་ཀྱི་འཆི་འཕོས་དེ་ནུས་པའི་སེམས་བདེ་འཇུག་ནི་ཁོ་ན་སངས་གཞན་དུ་འཇུག་པ་ཡིན་པ་གཡས་པ་ཐབས་ཀྱི་རང་བཞིན་ཁོ་ན་བརྐྱང་ཞབས་ཏེ། ད་དེ་ཐབས་ཀྱི་རང་བཞིན་བརྐྱངས་ནས་ཆགས་པ་དང་གོ། ནུ་མའི་སྟེང་ནས་མནན། གཡོན་པ་ཤེས་རབ་ཀྱི་རང་བཞིན་གྱི་ཞེ་སྡང་སྒོ། ཞེ་སྡང་སྐྱེ་བའི་གནས་དེ་སྙིང་ག་ལ་རེ། ཡིན་པ་རེད་ད། ཡུལ་དེ་དཔྲལ་བ་རེད། མི་དཔྲལ་མགོ་མཐོང་དུས་ཚིག་པ་ཟ་གི་ཡོད་རེད་མི་འདོད་མཁན་དེ་དཔལ་ལེགས་མཁན་ཁོའི་དཔྲལ་མགོ་མཐོང་བ་ད་ག་དེ་ཚིག་པ་ཟ་ཡོང་གི་རེད། ལྷག་ས་དཔྲལ་མགོ་དེ་ཞེ་སྡང་སྐྱེ་བའི་མིན་པ་རེད་ཚིག་པ་ཟ་ས་གནས་དེ་ཁོག་པ་འདི་རེད་སྙིང་ག་འདི་ལ་རེད། དེ་ནས་ད། ཁོག་པ་ཁ་སྦུབ་ལོག།

ཕྱག་གཡས་པའི་གྲི་གུག་ཐུར་དུ་བརྐྱངས་ནས་འཁོར་བའི་རྩ་བ་རྩད་ནས་གཅོད་པར་མཚོན་པར་ཡང། ཧོ། ཡང་དག། ད་ནཱ་རོ་མཁའ་སྤྱོད་ཀྱི་འདི་རེད། སྐུ་ཡི་རྣལ་འབྱོར་དེ་འདྲ་ཞིག་རེད། ད་དུས་མཚན་དང་འཇིགས་བྱེད་གཉིས། དབུ་གཉིས་ཕག་ཏུ་འུ་ཚུགས་བསྟན་ནས། རྐང་མགོ་གཉིས་མ་ཐུར་དབུ་འཛུགས་བྱས། ཉི་མའི་དཀྱིལ་འཁོར་ཆེ་ཆུང་དེ།

ལྡན་བྱེད། ད་མཚོན་དོན་བྱེད་མཁན་བསྟོད་པ་མ་སྟོན་ཞག་ཞུ་སྟོན་ནང་ལ་ཡོད་རེད་ད་སྒང་པ་དེ་ཡོད་རེད་ཡ་དེ་རིང་མཚོན་དོན་ཞེ་དྲག་བཤད་དགོས་ཡ་མི་འདུག་ད་དུ་གྲི་གུག་གི་མཚོན་དོན་རེད་ཚང་མ་ཡོད་རེད་གསལ་པོ་ཡོད་རེད། ད་མང་བརྟེན་པའི་སྐོར་དེ་སྔ་བས་རྡོ་རྗེ་རྣལ་འབྱོར་མ་དངོས་ལ་གྱུར་སོང་ས་ག་འདྲེ་རེད་དེ་མདོ་སྔགས་སངས་རྒྱས་དངོས་ཡིན་ཡིན་ལུགས་དེ་ག་འདྲེ་རེད་ཟེར་ན་དེ་སྨད་དུར་ཁྲོད་ཆེན་པོ་བརྒྱད་ཀྱིས་ཡོངས་སུ་བསྐོར་བའི་དབུས་སུ་རྡོ་རྗེ་ར་བ་གུར་བླ་རེ་དང་བཅས་པའི་ཕྱི་རོལ་དུ་ཁ་དོག་སྣ་ལྔའི་མེ་དཔུང་གཡོས། ཆུ། གཡོན་སྐོར་དུ་འཁྱིལ་ཞིང་འབར་བ། ད་འདོད་པར་སྣང་ཞེན་སོགས་སྟོང་གི་སྟོང་གི་སྟོང་པོ་བྱས། དུར་ཁྲོད་ཆེན་པོ་བརྒྱད་ཀྱིས་བསྐོར་བྱས། ག་རེ། རྡོ་རྗེ་ར་བ་གུར་བླ་རེ་བ་དང་པོ་རྡོ་རྗེ་ར་བ་གུར་བླ་རེ་མེ་རི་དང་རྡོ་རྗེ་ར་བ་ཟེར་ཡག་དེ། ད་རྡོ་རྗེ་ས་གཞི་སྐད་ཆ་མ་བཤད་པ་རེད། དུར་ཁྲོད་ཀྱི་འོག་ལ་ཚུད་དེ་ཡོད་ཡིན་ཙང། ཐག་རྡོ་ཨུ་སྟ་ཀི་ནས་ར་བ་དེ་ཐུང་ངུར་རྡོ་རྗེ་ར་བ་དེ་ལ་རྡོ་རྗེ་པ་ར་ཙི་ཅི་ཀི་རྡོ་རྗེ་དྲུག་ཅུ་རེ་བཞི།

བླ་རེ་དེ་དེ་པར་རུག་གི་ཐོ་བ་དེ་རེད་ཐོག་མར་ཁ་ཐོག་བཀབ་ཡོད་རེད་དེ་ལའང་རྡོ་རྗེ་དྲུག་ཅུ་རེ་བཞི་རེད། དཀྱིལ་ཏག་ཏག་ལ་སྣ་ཚོགས་རྡོ་རྗེ་རེ་རེ་ཡོད་རེད། རྡོ་རྗེ་ས་ཆ་ལས་ད་ག་ཡོད་རེད། ཨ་ནི་དཀྱིལ་ཏག་གང་མང་གི་ཏོག་ཡོད་གི་ལ་དཀྱིལ་དེ་ནས་ཏོག་དེ་རྡོ་རྗེ་རྩེ་ལྔ་གི་ཏོག་ཅིག་ཡོད་རེད། རྡོ་རྗེ་ཆེན་པོ་ཅིག་གི་དྲུག་ཅུ་རེ་བཞི་ཡོད་ཙང་གསེང་ག་ག་ལ་ཁོ་ན་ཁྱོད་ཚོས་ཁྱོད་ཚོས་གི་རྡོ་རྗེ།

སྟེང་འོག་གང་ག་ལ་སྦས། མེད་དེ་བཅས་ནི་སྦས། གྲུབ་པ་བརྟག་བྱ་བས་རིག་རིག་ཅེས། དང་འདིར་དཀྱིལ་འཁོར་ཡོངས་རྫོགས་གྲུབ་པ་དང་དུར་ཁྲོད་བརྒྱད་ཀྱི་ས་གཞི་དེ་བས་མེ་རིའི་ལྕགས་རི་ཀ་བཟོ་བའི་ས་སྒོ་སྒོ་བཞིའི་ཕྱི་ལོགས་ལ་གྲུ་བོ་པ་ཡང་ཡིན་པར་འདོད་ལ། ད་རྣལ་འབྱོར་མ་ལ་ཡང། ཕྱི་ལོགས་ལ་དུར་ཁྲོད་ཡོད་མ་རེད་གང་ཡང་ཡོད་མ་རེད་མེ་རི་ཁོ་རང་མ་གཏོགས་ཡོད་མ་རེད་དུར་ཁྲོད་ནང་ལོགས་ལ་ཡོད་རེད།

ད་འོ་ན་རྡོ་རྗེ་ཕ་ལམ་དེ་ག་ནས་བྱུང་བ་རེད་བརྒྱ་བྱིན་གྱི་དེ། ད་འདི་ལ་ཐུན་མོང་གི་སྐད་ཆ་བྱ་དགོས་རེད། ཐུན་མོང་དེ་ལ་ཕྱི་ནང་ཐུན་མོང་རེད། ཕྱི་རོལ་པ་གི་གཏམ་རྒྱུད་ཤེས་པ་དང་ནང་པའི་གཏམ་རྒྱུད་ཤེས་པ། མི་མཐུན་པ་ཏོག་ཙམ་ཏོག་ཙམ་ཡོད་པ་དེ་བག་ཆགས་ཐུན་མོང་མ་ཡིན་པ། ཕྱོགས་མཐུན་ཡིན་པ་དེ་ཤེས་དགོས་རེད། རྡོ་རྗེ་ཕ་ལམ་དེ་དྲང་སྲོང་ཞོ་འཐུང་གི་རུས་པ་རེད་ཅེས་པ་རེད། སེམས་དཔེ་ཆ་ནང་ལ་འདི་འདུག་བ་ང་ཚོའི་དཔེ་ཆ་ཚོ་ནང་ལ་ཞོ་འཐུང་རུས་པའི་རིགས་བཞིན་ཚུགས་པ་མེད། ཞུ་ཐོང་རུས་པའི་རིགས་གཞན་ཚུགས་པ་མེད། ཞོ་འཐུང་རུས་པ་ཟེར་དུས་ཕ་ལམ་རེད། ཕ་ལམ་གྱི་རིགས་ཡིན་ན་སུ་གཅིག་གི་ལག་མི་ཉེ་བ་བྱུང་གི་རེད། བྱས་ཙང་ཞོ་འཐུང་རུས་པའི་རིགས་བཞིན་ཚུགས་པ་མེད་ཟེར་བའི་སྙན་ངག་གི་བསྟོད་པ་ནང་ལ་བས་ཁྱོད་རང་གི་སྐུ་ལ་བར་ཆད་མི་མཐུན་གྱིས་མི་ཚུགས་པ་ཅིག་རེད་ཟེར་ཡག་རེད་བ་དེ་འདྲའི་རྩོམ་ལ་དེ་འདྲ་ཡོང་གི་ཡོད་རེད། དྲང་སྲོང་ཞོ་འཐུང་རུས་པ་དེ་དགོས་ཡག་དེ་ག་རེ་བྱས་ཟེར་ན་ལྷ་མ་ཡིན་གྱི་ཕལ་ཆེར་གྲོང་ཁྱེར་སུམ་བརྩེགས་དེ་མིན་འགྲོ། གྲོང་ཁྱེར་སུམ་བརྩེགས་ཅིག་གི་པའི་ལྷ་ལ་དགྲ་བྱས་ནས་ལྷ་གི་རྩ་འཐུ་དགོས། གྲོང་ཁྱེར་སུམ་བརྩེགས་ཟེར་མཁན་གྲོང་ཁྱེར་ཏང་གཤོལ་གསུམ་ཡོད། གྲོང་ཁྱེར་གསུམ་བྱ་ལོ་པལ་མོག་ཀྲུ་བརྩིག་པ་རུ་བྱས་རྩ་ནས་ཡོང་ནས་ནམ་མཁའ་ལ་འགྲོ་ནས། པལ་ལྷ་ནས་སུམ་བརྩེགས་རྩ་གསུམ་ཁ་ཐུག་ལ་ཡོང་ནས་མར་རྒྱབ་ནས་དེ་ནི་ལྷ་པའི་ཁག་པོ་བཟོས་པ་རེད། ཨ་ནི་ལྷ་ཐུབ་ཀྱི་ཐབས་ཤེས་མེད་ཙང་ག་རེ་བྱེད་དགོས་ཟེར་དུས་དྲང་སྲོང་ཞོ་འཐུང་རུས་པ་གི་པའི་མཚོན་ཆ་བཟོ་ཏོག་ཡིན་ཐུབ་ཀྱི་རེད། དྲང་སྲོང་ཞོ་འཐུང་རྩར་ལ་རུས་ཁོག་གནང་རོགས་གནང་སུ་ཞུ་འགྲོ་རེད། དྲང་སྲོང་ཞོ་འཐུང་གི་རུས་པ་སྤྲད་དགོས་སེ། མཚོན་ཆ་གི་མ་བསད་ཟེར་ང་མཚོན་གི་མ་བཙུགས་ཟེར་ང་ལ་ཤ་དེ་བ་ཕྱུགས་ལ་ལྡག་ཆུག་ཞུ་སོང། ཨ་ནི་བ་ཕྱུགས་ལ་ལྡག་བཅུག་བ་ཕྱུགས་ཀྱིས་ཤ་བལྡགས་ནི་དྲང་སྲོང་ཞོ་འཐུང་གི་སྐུ་གཟུགས་དེ་བ་ཕྱུགས་ཀྱིས་བལྡགས་པ་རེད། ཤ་བལྡགས་རུས་པ་ལས་བསྡད་པ་རེད་ཨ་ནི་རུས་པ་དེ་ལྷ་ཡི་བཟོ་བོ་བི་ཤྭ་ཀརྨ་གིས་བཟོས་ནས་ཨ་ནི་བརྒྱ་བྱིན་གྱི་ཕྱག་མཚན་རྡོ་རྗེ་དེ་བཟོས་པ་རེད། ད་དཔེ་ཆ་ཁ་ཤས་ནང་རྡོ་རྗེ་རྩེ་བརྒྱ་པ་ཟེར་ཡོད་རེད།

རྡོ་རྗེ་མཚོན་ཆ་སེར་པོ་མིག་སྟོང་པ། མིག་སྟོང་ཕྲག་གཅིག་ཡོད་རེད། བརྒྱ་བྱིན་ལ་མིག་སྟོང་ཕྲག་གཅིག་ཡོད་དགོས་ཡ་དེ་ག་རེ་ཟེར་ན། ཐ་མལ་གྱི་རྒྱུ་ཐུན་མོང་བ་བྱས་ན། དྲང་སྲོང་དེ་ཚོ་པའི་དམོད་པ་མང་ཞིང་དཔེ་མི་སྲིད་དམོད་པ་ཚ་པོ་ཡོད་རེད། དྲང་སྲོང་གི་སྔགས་དང་དམོད་པ་འགྲོ་གི་ཡང་དུ་བལྟ་དགོས་རེད། མི་གཅིག་ལ་ཁོ་ན་བར་གྱུར་ཅིག་ཟེར་ཞག་བདུན་ན་ག་ཡང་དུ་བལྟ། འཆི་བར་གྱུར་ཅིག་ཟེར་ཤི་ག་ཡང་དུ་བལྟ། འདུག་ནས་ལྟ་འགྲུག་བྱས། བྱས་ཙང་དྲང་སྲོང་ཟེར་མཁན་གྱི་མི་ལ་བའི་དགོས་ལ་མོ་དགོས་གི་བས།

མེ་འབར་རལ་པ་ཅན་ཟེར་ཡོད་རེད་མེ་ཡི་ལས་ཀ་བྱེད་ཁུལ་དང། ཨ་ཏི་ཤིང་སྒྲུག་སྒྲུག་ཏུ་བབས་རོགས་ལ་བརྒྱ་བྱིན་ཆུང་མ་དེ་དག་ཡོང་གི་ཡོད་རེད། ཉི་མ་གཅིག་བརྒྱ་བྱིན་ཡོང་གི་ཡོད་རེད་བརྒྱ་བྱིན་པས་ཧ་ལམ་པའི་ཆགས་པའི་རྣམ་འགྱུར་ཞིབ་པོ་ཅིག་བསྟན་ནས། ཆུང་མ་ཛར་མ་ལེ་ཁོ་ཕ་ཚུལ་དེ་ཚོ་ཡོང་དུས་ནི་རེ་བའི་ཆགས་པའི་རྐྱེན་གྱིས་ཐིག་ལེ་ཅིག་ད་མར་འཛག་ནས་པའི་རྐང་པ་འདི་ལ་མར་ཐིགས་པ་རྒྱག་ནས་ཡོང་མཁན་ཞིག་ཡོད་རེད། དེ་དུས་བརྒྱ་བྱིན་འདི་བསྡད་ཡོད་རེད།

ཨ་ནི་བརྒྱ་བྱིན། མིག་སྟོང་པ། མིག་སྟོང་འདྲ་ཡོད་རེད། རྡོ་རྗེ་མཚོན་ཆ་སྲིད་པ་མིག་སྟོང་པ། ཨ་ནི་གླང་པོ་ཆེ་ལ་ཞོན་པ་རྡོ་རྗེ་འཛིན་པ། ཡ་གི། ཤིང་གི་བ། ཤིང་གི་རྩེ་ཡོད་པའི། ཞིང་སྐྱོང་རེད། ཞིང་སྐྱོང་དེ་ཕྱོགས་སྐྱོང་ཁོ་རང་གི་སྤྲུལ་པ་ཡིན་ས་རེད་ད་གཙོ་བོ་མ་བྱིན་པའི་ཡེ་ཤེས་རང་སྣང་དེ་སྤྲུལ་པ་འགྲོ་གི་རེད། ཞིང་སྐྱོང་དེ་གླང་ཆེན་མགོ་ཅན་རེད། བརྒྱ་བྱིན། འོ་ཕྱོགས་སྐྱོང་གི་ཞོན་ཡང་གླང་ཆེན་ཞོན་དེ་ཡོད་རེད། ཚེ་ཞིང་སྐྱོང་གི་མགོ་དེ་གླང་ཆེན་མགོ་རེད། མགོ་དེ་གླང་ཆེན་ཆེ། ཞིང་སྐྱོང་དེ་སྐྱེས་དེ་ཧ་ཅང་གི་རྫུ་འཕྲུལ་ཆེན་པོ། ལག་པ་ནང་ལ་གཏོར་མ་དམར་གཏོར་རེད་ཐོད་པའི་ནང་གི་གཏོར་མ་དམར་གཏོར་རེད་འཁྱེར་ཡོད་རེད་བྱ་སེང་འགྲོ། གཟུགས་ཀྱི་ཕྱེད་ཀ་ཤིང་གི་ལོ་མའི་གསེང་དུ་ཡར་སྟོན་ཕྱེད་ཀ་ཤིང་གཅིག་དེ་མང་ཚུལ་ཕག་དུང་སེང་དེ་ཁོ་རེད། ཤར་ཕྱོགས་བརྒྱ་བྱིན་ཆེ། ལྷོ་ཕྱོགས་ཀྱི་ཕྱོགས་སྐྱོང་འོག་ལ། གཤིན་རྗེ་རེད། གཤིན་རྗེ་མ་ཧེ་ལ་གནས་པ་དེ། དབྱུག་པ་བསྣམས་ཏེ་མ་ཧེའི་མགོ་ཅན། གླང་ལ་ཞོན་པ་ཨ་ཟེར་བ་དག་གླང་དང་མ་ཧེ་ཁྱད་པར་ཙམ་མེད་འགྲོ་བའི་གླང་གོག་དང་གླང་གོག་མ་ཧེ་གཉིས་ལ་ཡང་གཉིས་སུ་ཆ་ཨེ་ཡོད་མི་ཤེས། ཨ་ནི་ཡ་གི་ཞིང་སྐྱོང་དེ་གླང་མགོ་ཅན་པས་མ་ཧེ་གླང་གོག་མགོ་ཅན་དོ་མ་ཁེ་ཅན། ནུབ་ཕྱོགས་ཀྱི་ཆུ་ལྷ་རེད་པ་ཆུ་ལྷ་རེད་ཀླུ་རེད། ཆུ་ལྷ་རེད་ཀླུ་ཡི་རྒྱལ་པོ་ཝ་རུ་ཎ་དེ་རེད། ཆུ་སྲིན་ལ་ཞོན་པ་ཅན། སྦྲུལ་གྱི་ཞགས་པ་འཛིན་པ་རེད། དེ་ལྟར་ཡ་གི་ཞིང་སྐྱོང་དེ་ཆུ་སྲིན་མགོ་ཅན་རེད། བྱང་ཕྱོགས་ཀྱི་གནོད་སྦྱིན་རྟ་ལ་ཆིབས་ཟེར་ཡག་དེ་ཡང་མགོ་བོའི་འཁོར་ལ་རེད། དཀྱིལ་འཁོར་གྱི་འཁོར་ལ་གནོད་སྦྱིན་མི་ལ་གནས་ཤིང་བུང་བ། བཞོན་པ་མི་རེད། དེ་ཐ་མའི་སྤྱི་ཆོས་གླིང་བཞི་བཅས་ནི་གནོད་སྦྱིན་རྣམ་སྲས་དེ་ཐོབ་དབང་ཅི་ཡོང་དུས། མཚན་མ་ཆེན་པོ་ཅི་བྱས་ཏེ།